རྣམ་པ་ཚོ་སྐུ་ཁམས་བཟང་འདི་ག་ཨ་རི་རླུང་འཕྲིན་ཁང་དང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གཉིས་ཟུང་འབྲེལ་གྱི་ཐོག་ནས་གཉེར་བཞིན་པའི་བོད་ཀྱི་ཆབ་སྲིད་བཙོན་པའི་ངོ་སྤྲོད་ཀྱི་ལེ་ཚན་འདིའི་ནང་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ཕྱི་ཟླ་གསུམ་པའི་ཚེས་བཅུ་དགུའི་ཉིན་རྒྱ་ནག་གཞུང་གིས་བོད་ཀྱི་རྒྱལ་ས་ལྷ་སའི་ནང་མེ་སྒྱོགས་དང་མེ་མདའི་འོག་དྲག་པོའི་བཙན་འཛུལ་བྱེད་འགོ་བཙུགས་པའི་སྐབས་དེར་ལྷ་ས་ནས་འཛིན་བཟུང་བྱས་རྗེས་རྒྱ་ནག་དང་བོད་ནང་རྒྱ་ནག་གཞུང་གིས་འཛུགས་སྐྲུན་བྱས་པའི་བཙོན་ཁང་རིམ་པའི་ནང་མི་ལོ་བཅོ་ལྔ་ལྷག་དཀའ་སྡུག་མྱོང་དགོས་བྱུང་བའི་བོད་ཀྱི་ཆབ་སྲིད་བཙོན་ཟུར་བཀའ་ཟུར་ཞེ་བོ་བློ་བཟང་དར་རྒྱས་ལགས་ཀྱི་སྐོར་ངོ་སྤྲོད་ཞུ་རྒྱུ་ཡིན།
སྐུ་མདུན་ཨ་ནི་ཏཱ་རིག་བཅུ་བདུན་ལ་ཕེབས་པ་རེད་ཕེབས་ནས་ཨ་ནི་ཏཱ་རིག་བཅུ་དགུའི་ཞོགས་པ་དེ་ཨ་ནི་ཞོགས་པ་སྔ་པོ་ཅིག་ནས་ད་ཐོ་རངས་ཐུབ་པ་ནས་ཨ་ནི་ཐོག་མ་ཨ་ནི་རྒྱ་མིས་མེ་མདའ་བརྒྱབ་པ་རེད།

བཅུ་དགུ་བར་དུ་བཅུ་དགུའི་ཞོགས་པ་མ་གཏོགས་ཨ་ནི་སྐུ་མདུན་ཕེབས་ཡིན་པ་འདི་ཤེས་མ་སོང། ཏཱ་རིག་བཅུ་དགུའི་ཞོགས་པ་དེ་ཨ་ནི་ཞོགས་པ་སྔ་པོ་ཅིག་ནས་ད་ཐོ་རངས་ཐུབ་པ་ནས་ཨ་ནི་ཐོག་མ་ཨ་ནི་རྒྱ་མིས་མེ་མདའ་བརྒྱབ་པ་རེད། མེ་སྒྱོགས་བརྒྱབ་ནས་ཨ་ནི་ད་ང་ཚོ་འདི་པའི་ནང་ནས་དེ་ནས་མི་མང་པོ་ཨ་ནི་ཅིག་གིས་ད་ནང་ལོགས་ལ་བསད་ཡོད་རེད་ད་ག་ནང་བཞིན་གྱི་ཨ་ནི་ཕྱི་ལོགས་ལ་བྲོས་ཕྱིན་པ་རེད་བྲོས་འགྲོ་དུས་རྩ་ནས